གཏམ་བཤད་ཀྱི་ལེ་ཚན Podcast འདི་ཨ་ནི་དར་ཁྱབ་ཧང་སང་ཡང་ལོ་བདུན་གྱི་ནང་ལོགས་ལ་གཅིག་གིས་མ་བལྟས་པ་ཡིན་ན་ཤུགས་ཆེན་པོ་ཞེ་པོ་ཅིག་དར་ཁྱབ་ཕྱིན་བསྡད་ཡོད་རེད་དེ་ཡིན་ནའི་ལས་འདི་མང་ཆེ་བ་ཅིག་སྐད་ཡིག་ད་ལྟ་ཨིན་ཇིའི་སྐད་ཡིག་དང་ད་ག་ནང་བཞིན་གྱི་རྒྱལ་ཁབ་སོ་སོའི་སོ་སོའི་སྐད་ཡིག་མ་གཏོགས་ང་ཚོ་གི་བོད་པའི་གི་སྐད་ཡིག་ནང་ལོགས་ལ་ཡོད་མ་རེད་ལབ་ཐུབ་ཡ་ཡོད་མ་རེད་འདུག་ངས་གི་མཐོང་སོང་ཡིན་ནའི་ལས་དཔེ་ཉུང་ཤས་ཅིག་རེད། སོང་ཙང་ངས་ཀྱིས་ད་ལན་འདི་འདྲ་བྱས་ནས། ང་རང་ངོས་ནས་ཅིག་འགོ་བཙུགས་ཡ་དེ་དང་པོ་དེ་ང་རང་ཚོའི་སྐད་ཡིག་དེ་ངས་ཀྱིས་ད་ལྟ་བརྙན་ཐུང། ལྟད་མོ་བཏང་ངེས། YouTube ནང་ལོགས་ལ་ལྟད་མོ་ལྟ་མཁན་མང་ཆེ་བ་ཅིག་ད་ལྟ་ཕྱི་རྒྱལ་ནས་ཡིན་དུས་སྐབས་སུ་ལ་རྣམ་པ་ཚོ་ཕྱི་རྒྱལ་ལ་བཞུགས་མཁན་ཡིན་དུས་སོ་སོ་དུས་རྒྱུན་དུ་སོ་སོ་ལས་ཀར་འགྲོ་ཡ་དང་ད་ག་ནང་བཞིན་གྱི་དིང་སང་གི་དུས་ཚོད་ལ་ཚང་མ་ཅིག། བྲེལ་བ་ཚུབ་ཚུབ་ཡིན་དུས་སྐབས་སུ་ལ་ལྟད་མོ་ལྟ་ཡ་དང་དེབ་ཀློག་ཡ་གི་དུས་ཚོད་ཉུང་ཤས་ཡོད་དུས་སྐབས་སུ་ཡང་གཅིག་གི་གཏམ་བཤད་འདི Podcast འདི་ཉན་པ་ཡིན་ན་གཅིག་གི་དུས་ཚོད་ལས་ཀ་བྱེད་ཀྱི་བྱེད་ཀྱི་ཡང་སོ་སོས་ཨ་མཆོག་ཉན་ཡ་དང་ད་ག་ནང་བཞིན་གྱི་དེ་འདྲའི་གི་ཁེ་ཕན་ཅིག་ལ་བལྟས་ནས་ངས་འདི་འགོ་བཙུགས་པ་ཡིན་རེད་པ་དང་པོ་འདི་གཉིས་པ་འདི་ལ་ག་རེ་ལབ་ན Podcast འདི་ད་ལྟ་བརྙན་ཐུང་བཟོ་ཡ་ལས་ཏོག་ཙམ་ཡང་ལས་སླ་བ་འདྲ་བོ་ཞིག་འདུག་གཅིག་གི་འདིའི་སྒང་ལ་ངས་གི་ག་རེ་མཐོང་གི་འདུག་ལབ་ན་ངས་གི་ད་ལྟ་ལྟད་མོ་ལྟ་མཁན་མང་ཆེ་བ་ཅིག་གལ་སྲིད་འདིའི་ནང་ལོགས་ལ་སླེབས་པ་ཡིན་ན།

ཅིག་གིས་ང་ལ་འདི་སྔོན་ནས་ངའི་བརྙན་ཐུང་བཟོས་དུས་སྐབས་སུ་མང་ཆེ་བ་གཅིག་ང་ལ་ཡི་གེ་མང་པོ་ཞེ་པོ་ཅིག་སླེབས་སོང་ཁྱོད་རང་གི་སྐད་ཆ་བཤད་སྟངས་འདི་ཡག་པོ་འདུག་ཡིན་ནའི་ལས་ད་དུང་འདི་ལས་ཡར་རྒྱས་བཏང་རོགས་བྱེད་ལབ་ད་འདིའི་སྒང་ལ་ངས་ཀྱིས་ཤུགས་རྒྱག་དགོས་བསམ་སོང་སོང་ཙང་ངས་ཀྱིས་འདིའི་སྒང་ལ་ཅིག་འགྲོ་དགོས་འདི་དགོས་པ་རྒྱུ་མཚན་གཅིག་ད་ལྟ་འདི་ཆགས་ཀྱི་འདུག་ཨ་གཉིས་པ་དེ་ལ Podcast བཟོས་དུས་སྐབས་སུ་ལ་ཡང་མ་བཤད་དུས་སྐབས་སུ་ལ་བརྗོད་གཞི་ཆོ་ཡོད་ལ་མེད་ལ་གང་བྱུང་མང་བྱུང་བཤད་མི་འདོད་སོང་ཙང་འདིའི་སྒང་ལ་སོ་སོའི་ངོས་ནས་དེ་སློབ་སྦྱོང་བྱེད་དགོས་འདུག་དེབ་ཀློག་དགོས་འདུག་ཨ་ནི་དྲ་རྒྱའི་གི་བརྒྱུད་ལམ་ཐོག་ནས་ཡར་མར་མང་པོ་ལྟ་དགོས་འདུག་འདི་ལྟ་ཡ་ལ་ང་དེ་བྱེད་ཡང་དགའ་སྣང་འགྲོ་བྱེད་བ་དེ་འདྲའི་ལྟ་ཨ་ནི་འདི་ནས་མར་སོ་སོ་ལ་ཤེས་བྱ་ཡོན་ཏན་ག་རེ་རག་བ་ཡིན་ན་ཨ་ནི་རྣམ་པ་ཚོ་ལ་མར་བཤད་ཡ་གི་འདོད་པ་ཤུགས་ཆེན་པོ་ཅིག་ཡོད་ལགས་སོ་ཨ་ནི་འདི་གི་རྗེས་ལ་ཨ་ནི Podcast འདི་ད་ལྟའི་ཆ་ལ་ངས་གི་འདི་སྔོན་ནས་ལབ་པ་ནང་བཞིན་གི་དམིགས་བསལ་གི་ཨ་རིའི་ནང་ལོགས་ལ་བརྒྱ་ཆ་བདུན་ཅུ་ལྷག་ཅིག་མང་ཆེ་བ་ཅིག་ད་ལྟ Podcast ལ་ཅིག་གི་ཉན་མཁན་དང་འདིའི་སྒང་ལ་ཅིག་བེད་སྤྱོད་བྱེད་མཁན་ཡིན་དུས་སྐབས་སུ་ལ།

བསྒྲིགས་བཞག་ཡོད་ཨ་རྣམ་པ་ཚོ་གཅིག་གིས་ང་ལ་མུ་མཐུད་ནས་རྒྱབ་སྐྱོར་བྱེད་རོགས་བྱེད་ཨ་ནི་སྒང་དེ་ལ་འཛུལ་ཞུགས་ཡིན་གཅིག་མིན་གཅིག་བྱེད་རོགས་བྱེད་ངའི Podcast ནང་ལ Subscribe ཡིན་གཅིག་མིན་གཅིག་བྱེད་རོགས་བྱེད་ངའི Podcast གི་མིང་ལ་རྒྱལ་མཚན Tibetan Podcast འོ་དེ་ཡིན་སོང་ཙང་ད་ངས་ཀྱིས་རྗེས་མའི་ལེ་ཚན་ནང་ལོགས་ལ་རྣམ་པ་ཚོ་ལ་ཁ་ཤས་ཀྱིས་ང་ལ་དྲི་བ་མང་པོ་ཅིག་བསྐུར་སོང Podcast དང Radio བར་ལ་དབྱེ་བ་ག་རེ་ཡོད་རེད་ཁྱད་པར་ག་རེ་ཡོད་རེད་ཨ་ནི་འོ་དེའི་སྐོར་ལ་ངས་ཁྱུག་ཙམ་མར་འགྲེལ་བཤད་རྒྱག་དགོས་བསམ་སོང།